འཛམ་གླིང་ནང་དམངས་གཙོའི་རྒྱལ་ཁབ་རྙིང་ཤོས་དང་ཆེ་ཤོས་གཉིས་ཀྱི་དབུ་ཁྲིད་ཏེ་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་དང་རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དྷི་མཆོག་གཟའ་འཁོར་འདིའི་གཟའ་ཕུར་བུའི་ཉིན་མཇལ་འཕྲད་གྲོས་མོལ་གནང་རྒྱུ་ཡིན་པ་ཙམ་དུ་མ་ཟད་སྲིད་འཛིན་བྷའི་ཏེན་གྱིས་སྲིད་བློན་མོ་དྷི་ལ་ཚད་མཐོ་པོའི་ཆེ་མཐོང་ཞུ་བའི་དགོང་དྲོའི་རྒྱལ་དོན་གསོལ་སྟོན་ཞིག་བཤམ་རྒྱུ་ཡིན་པ་སོགས་ཀྱི་ཐོག་ནས་ད་རེས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་གྱིས་རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དྷི་ལ་ཆེ་མཐོང་ལྡན་པའི་ཕེབས་བསུའི་སྣེ་ལེན་གནང་གི་ཡོད་པ་རེད། རྒྱ་གར་གྱི་སྲིད་བློན་ཁོང་གཟའ་མིག་དམར་ཉིན་ཨ་མི་རི་ཀའི་ས་ཐོག་འབྱོར་མ་ཐག་ཨ་མི་རི་ཀའི་གཞུང་གི་ངོས་ནས་ཕེབས་བསུའི་གནང་སྒོ་ཁག་གི་ཐོག་ལ་ཨ་མི་རི་ཀའི་ནང་གནས་འཁོད་རྒྱ་གར་བ་ཧ་ཅང་ཕོན་ཆེས་དགའ་བསུ་ཆེན་པོའི་ངང་ལ་ཕེབས་བསུ་ཞུས་ཡོད་པ་རེད། སྲིད་བློན་མོ་དྷི་མཆོག་གིས་སྐབས་འདིའི་རྒྱལ་དོན་འཚམས་གཟིགས་ཀྱི་མཛད་འཆར་ཁག་གི་ནང་ལ་ཐོག་མར་གཟའ་ལྷག་པའི་ཉིན་གྲོང་ཁྱེར་ཆེན་མོ་ནིའུ་ཡོག་ཏུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ལ་རྒྱ་གར་གྱི་གནའ་མོའི་སྲོལ་རྒྱུན་ལྟར་གྱི་རྣལ་འབྱོར་ལུས་རྩལ་ཡོ་ག་ཡི་འདུ་འཛོམས་ཤིག་གི་ཚོགས་མགོན་དུ་ཕེབས་རྒྱུ་ཡིན་པ་དང། དེའི་རྗེས་སུ་གཟའ་ཕུར་བུའི་ཉིན་འདི་ག་རྒྱལ་ས་ཝཱ་ཤིང་ཏོན་ཏི་སི་ཡི་ནང་ལ་ཉིན་གང་རིང་ལ་མཛད་འཆར་རླབས་པོ་ཆེ་མང་དག་ཞིག་བསྐྱང་རྒྱུ་ཡིན་པའི་ཁོངས་སུ། ཐོག་མར་ཕོ་བྲང་དཀར་པོའི་ནང་ལ་མགྲོན་བདག་སྲིད་འཛིན་ཇོ་བྷའི་ཏེན་མཆོག་དང་ལྷན་མཇལ་འཕྲད་གྲོས་མོལ་གལ་ཆེན་རིགས་གནང་རྒྱུ་ཡིན་པ་དང། དེ་ནས་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་ཐོག་ལ་གཏམ་བཤད་གནང་རྒྱུ་ཡིན་པ་དེ་ནི་སྐུ་ཞབས་མོ་དྷི་ཡིས་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་ཐོག་ལ་གཏམ་བཤད་གནང་བ་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་པ་རེད། དེ་ནས་ཡང་བསྐྱར་ཕོ་བྲང་དཀར་པོའི་ནང་ལ་གཞུང་འབྲེལ་གྱི་དགོང་དྲོའི་གསོལ་སྟོན་རྒྱས་པོ་ཞིག་བཤམ་གྱི་ཡོད་པ་དེ་ནི་ད་བར་སྲིད་འཛིན་ཇོ་བྷའི་ཏེན་གྱི་སྐུ་དུས་སུ་ཕོ་བྲང་དཀར་པོའི་ནང་ལ་གཞུང་འབྲེལ་དགོང་དྲོའི་རྒྱལ་དོན་གསོལ་སྟོན་རྒྱས་པོ་དེ་རིགས་བཤམས་པ་ཐེངས་གསུམ་པ་དེ་ཆགས་ཀྱི་ཡོད་པ་རེད། དེའི་སྔོན་ལ་དེར་དགོང་དྲོའི་གསོལ་སྟོན་འདེགས་འབུལ་ཞུ་ས་གཞན་གཉིས་པོ་དེ་ནི་ཨ་མི་རི་ཀའི་མཐུན་གྲོགས་རྒྱལ་ཁབ་ཧྥ་རན་སི་ཡི་སྲིད་འཛིན་དང་ལྷོ་ཀོ་རི་ཡའི་སྲིད་འཛིན་གཉིས་ཆགས་ཡོད་པ་རེད། དེ་དང་ཕྱོགས་མཚུངས་ད་རེས་སྲིད་བློན་མོ་དྷི་ཡི་མཇལ་འཛོམས་སྐབས་སུ་གཙོ་བོ་ཆབ་སྲིད་དང་དེ་བཞིན་ཚོང་ལས་དང་དཔལ་འབྱོར་འཕྲུལ་རིག་ལག་རྩལ་སོགས་ཀྱི་ནང་ལ་ཧ་ཅང་འཇོན་ཐང་ཆེ་ཞིང་ནུས་པ་ཐོན་པའི་ལས་དོན་གཉེར་མཁན་ཨ་མི་རི་ཀའི་རྒྱ་གར་གྱི་མི་རིགས་པ་ཕོན་ཆེ་ཞིག་འབུར་བཏོན་བྱེད་པའི་གོ་སྐབས་ཤིག་ཀྱང་ཆགས་ཡོད་པ་རེད། གནས་ཚུལ་ཐོན་པར་གཞིགས་ན་ད་རེས་སྲིད་འཛིན Biden གྱིས་སྲིད་བློན་མོ་དྷིའི་ལྷན་མཇལ་འཕྲད་གྲོས་མོལ་གྱི་སྐབས་སུ་གླེང་མོལ་གནང་སྲིད་པའི་གནད་དོན་གཙོ་བོའི་གྲས་སུ་དམངས་གཙོའི་རྒྱལ་ཁབ་རྒྱ་གར་དང་མཉམ་དུ་ཚོང་དཔལ་འབྱོར་དང། རིག་གཞུང་དང་ཤེས་རིག་གོང་འཕེལ། དམངས་གཙོའི་ལྟ་བ་བརྩི་སྲུང་གིས་སྲིད་དབང་གཅིག་སྡུད་པར་དོགས་ཟོན་དང་གཞན་ཡང་དམག་དོན་ནུས་སྟོབས་ཡར་རྒྱས་གཏོང་ཕྱོགས་སོགས་གནད་དོན་སྣ་མང་ཞིག་ཆགས་ཀྱི་ཡོད་འདུག། དེ་ཚོའི་གྲས་སུ་ཡུཀ་རེན་གྱི་གནད་དོན་དང་རྒྱ་གར་གྱིས་ཨུ་རུ་སུ་ནས་རྡོ་སྣུམ་དང་དམག་དོན་གོ་མཚོན་ཉོ་སྒྲུབ་གནང་བཞིན་པ་སོགས་ཀྱི་གནད་དོན་ཀྱང་གླེང་ངེས་ཡིན་ལུགས་ཟེར་གྱི་ཡོད་པ་རེད། ཡང་དེའི་ཐོག་ལ་ཕྱིས་སུ་སྲིད་བློན་མོ་དྷི་མཆོག་གི་གཞུང་ནས་ཁ་ཆེ་དང་གསར་འགོད་པ་ཁག་གཅིག་དང་ཕྱོགས་འགལ་ཚོགས་པའི་འགོ་ཁྲིད་སྐུ་ཞབས་རཱ་ཧུལ་གྷན་དྷི་གྲོས་ཚོགས་ནས་ཕྱིར་འབུད་བཏང་བ་སོགས་དྲངས་ཏེ་ཁོང་གི་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་གཏོང་ལུགས་ཀྱི་ཉེས་འཛུགས་བྱེད་མཁན་ཀྱང་ཡོད་པའི་ཆ་ནས། ད་རེས་སྲིད་འཛིན Biden གྱིས་གནད་དོན་དེ་ཚོའི་ཐོག་ལ་ཡང་ཐབས་མཁས་པོའི་སྒོ་ནས་གླེང་སྲིད་པ་ཡིན་ལུགས། འཛམ་གླིང་གི་ཆབ་སྲིད་བསྐྱར་ཞིབ་པ Frida Ghitis ཡིས་དཔྱད་འདོམས་བརྒྱབ་འདུག་ཅིང། རྩ་བའི་རྒྱ་གར་ནི་ད་ཆ་འཛམ་གླིང་ནང་མི་འབོར་ཆེ་ཤོས་ཀྱི་དམངས་གཙོའི་རྒྱལ་ཁབ་ཞིག་ཡིན་པ་དང་རྒྱལ་ཁབ་དེ་ནི་ཉེ་འཁྲིས་རྒྱ་ནག་དང་རྒྱ་གར་གྱི་མཐུན་གྲོགས་སུ་གྱུར་པ་ཨུ་རུ་སུ་སོགས་དང་མི་འདྲ་བར་མང་ཚོགས་ལ་རང་དབང་དམངས་གཙོ་ལོངས་སྤྱོད་བྱེད་པའི་གོ་སྐབས་ཡོད་མཁན་ཞིག་ཡིན་པར་ངོས་འཛིན་གནང་བ་མ་ཟད། རྒྱ་གར་ནི་ཨ་མི་རི་ཀས་ཧ་ཅང་བཙན་ཤེད་ཆེ་བའི་རྒྱ་ནག་ལ་ཁ་གཏད་གཅོག་པའི་ནང་ལ་ཨ་མི་རི་ཀའི་མཐུན་གྲོགས་ཤིག་ཏན་ཏན་ཆགས་ཡོད་པའི་ཐོག་ལ། ད་དུང་ཡང་འབྲེལ་ཡོད་ཡུལ་གཉིས་ཀྱི་གང་ཅིའི་འབྲེལ་ལམ་ཇེ་བཟང་དུ་གཏོང་རྒྱུ་ནི་གལ་གནད་ཆེན་པོ་ཡིན་པ་རེད་ཅེས་དཔྱད་གཏམ་ནང་གསལ་འདུག་པ་དང། དེ་བཞིན་རྒྱ་གར་ལ་ཡང་ཨ་མི་རི་ཀ་དང་འབྲེལ་ལམ་བཟང་པོ་མུ་མཐུད་འཇོག་པ་ཡིན་ན། དེ་ཡིས་རྒྱལ་ཁབ་ནང་མི་དམངས་ཀྱི་འཚོ་རྟེན་གཙོ་བོར་བྱས་པའི་དཔལ་འབྱོར་ཡར་རྒྱས་དང་དེ་བཞིན་དམངས་གཙོ་སྲ་བརྟན་དང། དམག་དོན་ནུས་སྟོབས་སོགས་ལ་ཕན་རླབས་ཆེན་པོ་ཡོང་ངེས་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག། བྱས་ཙང་རྩ་བའི་སྐབས་འདིར་ཨ་མི་རི་ཀའི་གྲོས་ཚོགས་ཀྱི་ནང་ལ་ཡང་ཁག་ཅིག་གིས་སྲིད་བློན་མོ་དྷི་ཡི་འགྲོ་བ་མིའི་ཐོབ་ཐང་ཐོག་གི་གླེང་རྙོག་དྲངས་ཏེ་མི་མཐུན་པའི་བསམ་ཚུལ་སྟོན་མཁན་ཡོད་ན་ཡང་སྲིད་འཛིན་ཇོ་བྷའི་ཏན་གྱིས་ཁོང་ལ་ད་རེས་ཧ་ཅང་ཚད་མཐོ་པོའི་སྣེ་ལེན་དང་སྦྲགས་གྲོས་མོལ་གནང་བ་བཅས་ཀྱིས་ཨ་མི་རི་ཀ་དང་རྒྱ་གར་གཉིས་ཀྱི་འབྲེལ་ལམ་ནི་དེ་སྔ་འཇོག་མྱོང་མེད་པའི་ཚད་མཐོ་ཤོས་ཤིག་ཏུ་གྱུར་སྲིད་པར་རེ་བ་བཅང་འོས་པ་ཞིག་ཆགས་ཡོད་པ་རེད། དེ་མིན་དེ་ཡིས་སྐུ་ཞབས་བྷའི་ཏན་གྱི་ཆབ་སྲིད་མདུན་ལམ་ལ་ཡང་སྟབས་མ་ལེགས་པའི་ཤུགས་རྐྱེན་ཐེབས་སྲིད་པ་རེད་ཅེས་དབྱེ་ཞིབ་པས་གསལ་སྟོན་བྱས་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།